ང་བདེ་ཆེན་སྐྱབས་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དག་སྐྱེལ་གྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱ་གི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་སྔོན་གྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་གཅིག་སྟོང་གི་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གི

དེ་རིང་གི་གནས་ཚུལ་འདི་ཆ་བཞག་པས་ན་བོད་ནང་ལ་ཡང་བོད་མི་ཚོས་རྔམ་སྟོན་ཁྲོམ་སྐོར་བྱས་པ་འདི་ལ་ཡང་རྒྱ་ནག་ངོས་ནས་ཡང་ད་ཟིང་ཆ་ཞིག་བཤད་པ་རེད་དེའི་ཐོག་ལ་ཡང་ཐོག་མར་འདི་ལ་ཡང་བོད་དོན་དག་སྐྱེལ་བརྗོད་པའི་གིས་རྒྱ་ནག་གཞུང་གི་དྲི་གཞི་བརྒྱ་ལ་དྲིས་ལན་བརྗོད་པའི་འདི་ནང་ལ་ཡང Anne-Marie Blondeau ཡིན་ན་རེད Katia Buffetrille གཙོས་པའི་གིས་ཚང་མས་གིས་ག་རེ་བརྗོད་པ་རེད་གསུང་ན་ད་རྒྱ་ནག་གཞུང་གིས་བོད་ནང་ལ་བོད་མི་ཚོས་གིས་རྔམ་སྟོན་ཁྲོམ་སྐོར་འདི་ལ་ཟིང་ཆ་ཟེར་བ་དེ་ཐོག་མར་འདི་ལ་ཡང་ནི་ཞི་བའི་རྔམ་སྟོན་ཁྲོམ་སྐོར་ཐོག་ནས་རྒྱ་ནག་ལ་ཡང་ངོ་རྒོལ་གི་འགོ་འཛུགས་བཅུག་པ་དང་དེའི་རྗེས་ལ་ཡང་རྒྱ་ནག་གི་ད་དབང་འཛིན་པ་རེད་རྒྱ་ནག་གི་ཉེན་རྟོག་པ་རེད་རྒྱ་ནག་གིས་ད་གང་བྱས་བདེ་སྲུང་ཁོང་ཚོས་གིས་བོད་མི་ཚོ་ལ་ཡང་དྲག་སྤྱོད་ཀྱིས་ནི་ལག་བསྟར་བྱས་པས་དེ་ལ་བརྟེན་ནས་ནི་བོད་མི་ཚོས་ཀྱི་ངོས་ནས་ཡང་རྒྱ་ནག་གི་བཙན་གནོན་ལ་ཡང་མ་འདོད་པ་དང་སོ་སོའི་ངོས་ནས་ཞི་བའི་ངང་ནས་ངོ་རྒོལ་བྱས་པ་དེ་ལ་ཡང་རྒྱ་ནག་ངོས་ནས་ཟིང་ཆ་སོགས་དེ་འདྲ་བཤད་བཞག་དེ་རིང་གི་ལེ་ཚན་འདི་ནང་ལ་ཡང་ང་ཚོས་ཞིབ་ཕྲ་ཐོག་ནས་ཡང་རྒྱ་ནག་གིས་བརྗོད་པ་དང་འདི་ཐོག་ལ་ཡང་ད་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོ་རང་ཚོ་གིས་བོད་ནང་ལ་བྱུང་བའི་གནད་དོན་སྐོར་ལ་ཡང་རིམ་པ་ཅིག་གིས་ཉམས་ཞིབ་གནང་ནས་ཁོ་རང་ཚོ་གིས། གསལ་འདོན་བྱུང་བ་འདི་སྐོར་ལ་ཡང་ང་ཚོས་གླེང་མོལ་ཞུ་གི་ཡིན་ཐོག་མ་དེ་ལ་ཡང་ད་བདེ་ཆེན་ལགས་ལྷ་སའི་ཟིང་ཆ་ཟེར་བའི་སྐབས་ལ་ཡང་རྒྱ་ནག་གཞུང་གིས་བརྗོད་ཡག་ཅིག་གནས་ཚུལ་ཅིག་ཡོད་རེད་དེ་མ་ཟད་པའི་མི་ཁ་ཤས་ཀྱིས་ཟེར་བས་ན་གཅིག་སྟོང་གི་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ལོ་ལ་ཡང་ལྷ་སར་བྱུང་བའི་གི་རྔམ་སྟོན་ཁྲོམ་སྐོར་དེ་ཚོ་ཞི་འཇམ་རེད་རེད་ཡིན་ན་ཡང་ཅིག་རྒྱ་ནག་གཞུང་གིས་ནི་དེ་ཚོའི་ཐོག་ལ་ཡང་དྲག་གནོན་བྱེད་པ་དེ་འདྲ་བཤད་ཀྱི་ཡོད་རེད་ད་དེ་དངོས་གནས་དེ་གནས་ཚུལ་ག་རེ་རེད་འདུག་ལ་རྒྱ་ནག་ངོས་ནས་ག་རེ་བཤད་ཀྱི་འདུག་ལ།

པ་ཉུང་ཤས་ཤིག་ཆེད་མངགས་ངན་སྐུལ་བྱས་པ་རེད་ཅེས་བྱས་དེ་འདྲ་བཤད་ཤག་དེ་ཡིན་ཙང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་ཟླ་བ་དགུ་པའི་ཚེས་པ་ཉི་ཤུ་བདུན་ལ་ཡིན་ན་ཉེན་རྟོག་པ་ཉི་ཤུ་རྩ་བཞིར་རྨས་སྐྱོན་ཕོག་ཤག་རླངས་འཁོར་གཉིས་ལ་གཏོར་བཤིག་བཏང་ཤག་ཨ་ནི་བརྒྱད་ཅུ་གྱ་བདུན་གྱི་ཟླ་བ་བཅུ་པའི་ཚེས་པ་གཅིག་ལ་རླངས་འཁོར་བཞི་བཅུ་ཞེ་གསུམ་ཙམ་མེར་བསྲེགས་བཏང་ཤག་བར་སྐོར་གྱི་མངགས་གཏོང་ཁང་ཨེ་ཨ་ནི་མེར་བསྲེགས་བཏང་བྱས་ལས་བྱེད་པ་ནི་སུམ་བརྒྱ་ཉི་ཤུ་རྩ་ལྔ་ཙམ་རྨས་སྐྱོན་ཕོག་ཡོད་རེད་ཟེར་བྱས་རྒྱ་མིས་དེ་འདྲ་བཤད་བྱས་གང་ལྟར་ཨ་ནི་དེ་དྲག་སྤྱོད་བྱས་པ་རེད་རྒྱ་མིས་དེ་འདྲ་བཤད་ཤག། ད་ང་རང་ཚོ་གོང་དུ་གསུངས་པའི་གི་གཅིག་སྟོང་གི་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བདུན་རེད་དེ་རྗེས་ལ་ཡང་གཅིག་སྟོང་གི་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་བཅུ་པའི་ཚེས་གཅིག་དེ་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་སྤྱི་ཟླ་གསུམ་པའི་ཚེས་ལྔ་ལ་བྱུང་བའི་གྱི་ད་བོད་ནང་ལ་ཡང་བོད་མི་ཚོས་ཀྱི་རྒྱ་ནག་གཞུང་གིས་བོད་ནང་ལ་འཛིན་པའི་སྲིད་བྱུས་ཐོག་ལ་ཡང་མི་འདོད་པའི་ངོ་རྒོལ་ལས་འགུལ་བྱུང་བ་ཚང་མ་ཇི་ལྟར་གང་བྱས་རྒྱ་ནག་ངོས་ནས་བརྗོད་པ་ན་ཟིང་ཆ་ཟེར་བརྗོད་དགོས་པ་དང་ནི་རྒྱ་ནག་གི་གཞུང་འབྲེལ་ཐོག་ནས་ཁོང་ཚོས་བཤད་པ་བྱས་ན་ཡང་ད་བོད་མི་ཚོས་ཀྱི་ད་གང་བྱས་ཞི་བའི་རྔམ་སྟོན་ཁྲོམ་སྐོར་ལ་ཡང་གནོན་སྡོམ་བྱས་ལ་ཁོང་ཚོས་དྲག་གནོན་བེད་སྤྱོད་བྱེད་དགོས་རེད་འདི་ཐོག་ལ་ཡང་ད་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོ་རང་ཚོས་ག་རེ་གསུངས་འདུག་ལོ།
ཨ་ནེ་གནད་དོན་དེའི་ཐོག་ལ་ཡིན་ན་ཨ་ནེ་ཉིའུ་ཡོག་གྲོང་ཁྱེར་ཀོ་ལོམ་པི་ཡའི་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་དང་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་རོ་བྷེ་ཏྲེ་བེ་ནེ་ཏྲེ། ཁོང་གིས་ཡིན་ན་དེ་སྔ་བོད་གནས་དྲ་བ་གསར་འཛུགས་གནང་སྟེ་ལས་ཁུངས་དེའི་འགན་འཛིན་ཨང་དང་པོ་གནང་ཤག་བྱས་ད་ད་ཁོང་གིས་གསུང་ཡ་རེ་བྱས་པ་ཡིན་ན་གནད་དོན་ག་འདྲ་ཡིན་དེ་གསུམ་པོའི་ཐོག་ལ་ཨ་ནེ་བོད་པའི་ངོ་རྒོལ་ཁྲོམ་སྐོར་དེ་ཨ་ནེ་རྒྱ་ནག་གིས་དྲག་ཤུགས་བེད་སྤྱད་ཅིང་བཙན་གནོན་བྱས་པ་འདི་ཨ་ནི་ཁྲིམས་མཐུན་ཡིན་པ་ཨ་ནི་ཁུངས་སྐྱེལ་བྱེད་ཀྱི་ཡོད་རེད། རྒྱ་ནག་གཞུང་གིས་སྐད་ཆ་དེའི་ཐོག་ནས་ག་རེ་གསལ་པོ་རེད་ཟེར་ན་ཨ་ནི་བོད་པའི་རྔམ་སྟོན་ཁྲོམ་སྐོར་བྱེད་སྐབས་ཨ་དྲག་སྤྱོད་སྤེལ་ཡོད་མེད་ག་འདྲ་ཅིག་ཡིན་ནའི་རྒྱ་ནག་གིས་ཨ་ནི་བོད་པའི་ངོ་རྒོལ་ལ་དྲག་པོའི་བཙན་གནོན་བྱས་ཡིན་པ་འདི་ད་གསལ་པོ་རེད་ཅེས་ཨ་ནི་ཁོ་རང་དེ་འདྲ་ཞིག་བྲིས་གནང་ཤག།
ཁྲིམས་ཀྱི་གནད་དོན་འདི་དང་འབྲེལ་བའི་ཐོག་ནས་ཡང་རྒྱ་ནག་རང་གི་རྩ་ཁྲིམས་ནང་ལ་ཡང་ཉེན་རྟོག་པ་རེད་བདེ་སྲུང་མི་སྣས་ཀྱིས་ཁོང་ཚོའི་གི་བྱ་སྤྱོད་སྐོར་ལ་ཡང་གསལ་ཁ་ག་རེ་བཏོན་ཡོད་ན་ལོ། རྒྱ་ནག་གི་རྩ་ཁྲིམས་དང་ཉེས་ཁྲིམས་ཟེར་དེ་ནང་དུ་ཡིན་ན་གསར་བརྗེ་ངོ་རྒོལ་གྱི་བྱ་སྤྱོད་སྤེལ་མི་ཆོག་པ་བཟོས་ཡོད་པ་དེའི་ཐོག་ནས་ཡིན་ན་དོན་དངོས་རྔམ་སྟོན་ཁྲོམ་སྐོར་བྱེད་མཁན་བོད་པའི་ཐོག་ལ་ཡིན་ན་རྒྱ་ནག་གཞུང་གིས་སྲོག་ལ་ཐུག་པའི་དྲག་ཤུགས་བེད་སྤྱོད་བཏང་ཡག་ཅིག་བཟོས་ཡོད་རེད། བྱས་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཐོན་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཉེས་ཁྲིམས་གསར་མ་ཞིག་གི་ཐོག་ལ་འདི་ཡིན་གསར་མ་འདི་ཡིན་ན་ཤིན་ཧྭ་གསར་ཁང་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ལ་གསལ་བསྒྲགས་བྱས་རྗེས་དེའི་ནང་ལ་གསར་བརྗེ་ངོ་རྒོལ་ཞེས་པའི་ཨ་ཚབ་ལ་ཡིན་ན་རྒྱལ་ཁབ་བདེ་འཇགས་ལ་གནོད་སྐྱོན་གཏོང་མཁན་ཅེས་བྱས་དེ་འདྲ་བཟོས་ཡོད་རེད། དེ་སྔ་ནས་གསར་བརྗེ་ངོ་རྒོལ་ཟེར་གྱི་ཡོད་བྱས་ཙང་དེའི་རྗེས་ལ་ཡིན་ན་ད་དེའི་ཚབ་ལ་རྒྱལ་ཁབ་བདེ་འཇགས་གནོད་སྐྱོན་གཏོང་མཁན་བཟོས་རྗེས་ཨ་ནི་མི་རིགས་མཐུན་སྒྲིལ་གཏོར་བཤིག་གཏོང་མཁན་ཡང་ན་རྒྱལ་ཁབ་ཀྱི་རྩ་བ་མགོ་རྟིང་སློག་ཡག་བྱ་སྤྱོད་སྤེལ་མཁན་རེད་ཚིག་དེ་འདྲས་བེད་སྤྱོད་བཏང་ཡོག་རེད་ཅེས་བྲིས་སོང། རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། སྤྱི་ཚོགས་གཅིག་རེད་གཞུང་གཅིག་གི་ལམ་ལུགས་ནང་ལ་ཡང་གཅིག་དེའི་ནང་ལ་ཡོད་པའི་མི་མང་ཚོས་ཀྱི་གཞུང་གི་ལས་ཀ་བྱེད་སྟངས་སྐོར་ལ་རེད་གཞུང་གི་སྲིད་ཇུས་སྐོར་ལ་ཡང་མི་འདོད་པ་དང་གཞུང་གི་སྲིད་ཇུས་དེ་ཚོ་དྲང་བདེན་མེད་པ་ཡང་འདིའི་སྐོར་ལ་ཡང་ངོ་རྒོལ་བྱེད་པའི་སྐབས་ལ་ཡང་རང་དབང་དང་དམངས་གཙོ་ལྡན་པའི་རྒྱལ་ཁབ་ཡིན་ན་གནོན་སྡོམ་བྱེད་ཡས་རེད་ད་ཡིན་ན་ཅིག་གིས་ཞི་བའི་ངང་ནས་ཁ་ཐོར་བྱས་དེ་འདྲ་ཡོད་རེད་ད་ང་རང་ཚོ་གིས་ད་བཀའ་མོལ་ཞུས་པའི་སྐབས་ལ་ཡང་སྐབས་དུས་ཙམ་པ་ལ་ཡང་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ནང་ལ་ཡང་ད་གང་ཅིའི་བོད་ནང་ལ་ཡང་བོད་མི་ཚོའི་གིས་ཞི་བའི་རྔམ་སྟོན་ཁྲོམ་སྐོར་བྱས་པའི་སྐབས་ལ་ཡ་རྒྱ་ནག་གི་ཉེན་རྟོག་པས་བོད་མི་ཚོ་ཐོག་ལ་ཡ་སྲོག་ལ་ཉེན་ཁ་ཡོད་པའི་དྲག་སྤྱོད་ལག་བསྟར་བྱས་པ་དེ་འདྲའི་གནས་ཚུལ་བྱུང་ཡིན་ན་རེད་དེ་མིན་པའི་གནས་སྟངས་དང་མ་འཚམས་པའི་གི་བྱ་སྤྱོད་དེ་འདྲ་ཅིག་གི་བྱས་པ་དེ་འདྲའི་སྐོར་ལ་ཡ་དེ་འདྲ་ཉམས་ཞིབ་པ་ཁོ་རང་ཚོ་ག་རེ་གསུངས་གི་འདུག་ལོ།
གནད་དོན་དཔྱད་ཞིབ་པ་ད Robert Barnett ཁོ་རང་གིས་གསུངས་བྱས་པ་ཡིན་ན་ད་རྔམ་སྟོན་ཁྲོམ་སྐོར་ནང་ཞུགས་པ་ཙམ་གྱིས་ཨ་ནི་ཁ་བྲལ་རིང་ལུགས་ལ་ངོས་འཛིན་བྱས་བྱས་ཡིན་ན་རྒྱ་ནག་གཞུང་གིས་ཉུང་མཐར་ཡང་དྲག་སྤྱོད་རྩ་བ་ནས་སྤེལ་མེད་པའི་རྔམ་སྟོན་ཁྲོམ་སྐོར་ཐོག་ལ་ཡིན་ན་སྲོག་ལ་ཐུག་པའི་ཨ་ནི་དྲག་ཤུགས་བེད་སྤྱོད་བཏང་བྱས་དེ་འདྲ་བྱས་ཡོད་རེད། དཔེར་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཟླ་བ་བཅུ་གཉིས་པའི་ཚེས་བཅུའི་ནང་ལ་བྱུང་ཡོད་རེད། ལག་པར་ཡིན་ན་མཚོན་ཆ་ཁབ་ཙམ་ཡང་མེད་པའི་བོད་པ་གཉིས་རྔམ་སྟོན་ཁྲོམ་སྐོར་ཞིག་གི་འགོ་ཁྲིད་བྱས་ཁྲོམ་སྐོར་བྱེད་པའི་སྐབས་ལ་རྒྱ་ནག་གི་དྲག་ཆས་ཉེན་རྟོག་པས་ཁོང་ཚོའི་ལམ་བཀག་བྱས་ཉེན་བརྡ་གང་ཡང་མ་བཏང་བར། ཉེ་འགྲམ་ན་ཁོང་གཉིས་ལ་མེ་མདའ་བརྒྱབ་བྱས་ཨ་ནེ་བསད་བྱས་དེ་འདྲ་བྱུང་བ་རེད་མི་གཉིས་དེ་རྗེས་ཉེན་རྟོག་པས་རྔམ་སྟོན་ཁྲོམ་སྐོར་ལ་ཨ་ནེ་ཟུར་ནས་ལྟ་མཁན་མི་མང་གི་ཐོག་ལ་ཡིན་ན་ཉེན་བརྡ་གང་ཡང་མ་བཏང་བྱས་རྗེས་ཨ་ནེ་རང་གར་མེ་མདའ་བརྒྱབ་བྱས་རྗེས་ཨ་ནེ་ཕྱི་རྒྱལ་བ་གཅིག་ཚུད་པའི་ཨ་ནེ་མི་བཅུ་ཕྲག་ཁ་ཤས་ལ་རྨས་སྐྱོན་བཟོས་ཡོད་རེད་རྒྱ་ནག་གཞུང་གིས་དོན་རྐྱེན་དེའི་ནང་ལ་ཡིན་དྲག་ཤུགས་སྤྱད་ཡོད་པ་ཁས་ལེན་སྤུ་ཙམ་བྱས་མེད་པ་མ་ཟད་ད་དུང་མི་དེ་ཚོ་དམར་གསོད་གཏོང་དགོས་པའི་དགོས་དོན་ག་རེ་ཡིན་པའི་འགྲེལ་བཤད་ཙམ་ཡང་བརྒྱབ་ཡོད་མ་རེད་ཅེས་བྱས། ཨ་ནི་ཁོ་རང་དེ་འདྲ་གསུངས་ཤག། གོང་དུ་བརྗོད་པའི་བོད་མི་ཡི་ཞི་བའི་ངོ་རྒོལ་ལས་འགུལ་འདི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནས་དགུ་བཅུ་གོ་དྲུག་བར་ལ་ཡང་གནད་དོན་དཔྱད་ཞིབ་པ་ཁོ་རང་གིས་ད་གསུངས་པའི་གིས་བོད་ནང་ལ་ཡང་ཞི་བའི་རྔམ་སྟོན་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཡང་བོད་མི་མང་ཚོགས་ངོས་ནས་ཞི་བའི་རྔམ་སྟོན་ཁྲོམ་སྐོར་བརྒྱ་དང་ལྔ་བཅུ་ཙམ་ཅིག་སྤེལ་བའི་ནང་ལ་ཡང་ད་ཞི་འཇམ་ངོས་ནས་སྤེལ་བའི་དེ་འདི་ལ་ཡང་རྒྱ་ནག་གིས་དྲག་ཤུགས་བེད་སྤྱོད་བཏང་ནས་ཡང་གནོན་སྡོམ་བྱེད་པ་དེ་ཕལ་ཆེར་ཐོག་མ་དེ་རེད་ཟེར་ནས་ཁོ་རང་གསུངས་ཤག་ད་ཡིན་པ་ཡིན་ནའི་ཅིག་གིས་གནད་དོན་ཁ་ཤས་ནང་ལ་ཡང་ཅིག་རྔམ་སྟོན་ཁྲོམ་སྐོར་བྱེད་པའི་སྐབས་ལ་ཡང་བོད་མི་ཚོས་ཀྱིས་རྒྱ་ནག་གཞུང་གི་ཉེན་རྟོག་པ་རེད་བདེ་སྲུང་མི་སྣའི་གིས་དེ་འདྲས་བོད་མི་ཚོ་ཐོག་ལ་ཡ་དྲག་གནོན་བེད་སྤྱོད་བྱེད་པ་དེའི་སྐོར་ལ་ཡ་གནད་དོན་དཔྱད་ཞིབ་པ Robert Barnett ཁོ་རང་གིས་གསུངས་འདུག་པས་ལོ།
དཔེར་ན་གནད་དོན་འདི་ཚོའི་ཐོག་ལ་ཡིན་ན Robert Barnett ཁོ་རང་གིས་ད་གསུངས་ཡ་བྱས་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་རེད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་དེ་ལྷ་སའི་རྔམ་སྟོན་ཁྲོམ་སྐོར་ནང་ལ་མི་བརྒྱ་ལྷག་ཙམ་ལ་ཨ་ནེ་དྲག་གནོན་བྱས་དེ་འདྲས་གནས་ཚུལ་བྱུང་ཡོད་རེད། སྟབས་ལེགས་པ་ཅིག་ལ་ཡིན་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོའི་རྗེས་ལ་ཉེན་རྟོག་པས་ངོ་རྒོལ་གྱི་ཐོག་ལ་མེ་མདའ་བརྒྱབ་པའི་གནས་ཚུལ་ཉུང་རུ་ཕྱིན་ཡོད་རེད། ཡིན་ནའི་ཨ་ནི་དེ་ནས་བཟུང་བྱས་ཡང་དོན་རྐྱེན་དེ་འདྲའི་ནང་མི་བསད་པའི་གནས་ཚུལ་ཧ་ལམ་ཐོན་ཡོད་མ་རེད། ཡིན་ན་ཡང་ཨ་ནི་དོན་རྐྱེན་དེ་འདྲའི་ནང་འཛུལ་ཞུགས་བྱེད་མཁན་ལ་ཨ་ནི་ཉེན་རྟོག་པས་ཉེས་རྡུང་ཚབས་ཆེན་བཏང་ཡས་ཐ་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་སྲིད་གཞུང་གིས་ཀྱང་དོན་རྐྱེན་དེ་ཚོའི་ནང་ནས་གཞུང་གིས་དྲག་པོའི་བཙན་གནོན་བྱས་པ་རེད་ཡང་ན་དྲག་པོའི་བཙན་གནོན་བྱེད་རྩིས་བྱས་པ་ཨ་ནི་ཁས་ལེན་བྱས་ཡོད་རེད་དོན་དངོས་ཐོག་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོའི་རྗེས་ལ་ཡིན་ན་སྤྱི་བདེ་མི་སྣས་གྲོང་གསེབ་ཁུལ་ལ་གོ་མཚོན་བེད་སྤྱད་དེ་ཡིན་ན་རྔམ་སྟོན་ཁྲོམ་སྐོར་ཐོག་དྲག་གནོན་བྱས་ཡོད་པ་དེ་དཔེར་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་ལྷོ་ཁ་ལྕེ་བདེ་ཞོལ་རེད་སྙེ་མོ་རེད་ནང་ལ་ཡིན་ན་གཞུང་གིས་དམག་མི་བཏང་བྱས་ཨ་ནི་ངོ་རྒོལ་ཐོག་ལ་དྲག་གནོན་བྱས་པའི་གནས་ཚུལ་ཨ་ནི་ཐོན་ཡོད་རེད་ཅེས་བྱས་ད་ཁོ་རང་དེ་འདྲ་གསུངས་ཤག། གནས་ཚུལ་དངོས་འབྲེལ་དང་ལོ་རྒྱུས་ཀྱི་ཐོག་ནས་བཤད་པ་ཡིན་ན་གཅིག་གིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་བཅུ་པའི་གི་ཚེས་གཅིག་རེད་སྤྱི་སྟོང་གི་བརྒྱད་ཅུ་གྱ་བརྒྱད་གྱི་སྤྱི་ཟླ་གསུམ་པའི་ཚེས་ལྔ་རེད་དེ་བཞིན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གྱི་སྤྱི་ཟླ་གསུམ་པའི་ཚེས་ལྔ་ལ་བྱུང་བའི་གི་ད་བོད་ཀྱི་རྒྱལ་ས་ལྷ་སའི་ནང་བྱུང་བའི་གི་དོན་རྐྱེན་གསུམ་འདི་རྣམས་ལ་ཡ་དྲག་སྤྱོད་ཐེ་གཏོགས་ཡོད་རེད་ཡིན་པས་ན་དེ་གནད་དོན་དཔྱད་ཞིབ་པ Robert Barnett ཁོ་རང་གིས་གསུངས་པར་བྱས་ན་ཡ་དོན་རྐྱེན་གསུམ་འདི་ཐོག་མར་འགོ་འཛུགས་བྱེད་པའི་སྐབས་ལ་ཡ་ཞི་བའི་ངང་ནས་འགོ་འཛུགས་བྱེད་པ་དེ་ལ་ཡ་རྒྱ་ནག་གི་ཉེན་རྟོག་པ་དང་བདེ་སྲུང་མི་སྣས་ཡོང་སྟེ་ཉེས་རྡུང་བཏང་བ་རེད་བོད་མི་ཚོའི་ཐོག་ལ་ཡ་མེ་མདའ་བརྒྱབ་པས་དེ་འདྲའི་འགོ་ཚུགས་པ་རེད་གནད་དོན་དཔྱད་ཞིབ་པ Robert Barnett ཁོ་རང་གིས་གི་ལོ་རྒྱུས་ཀྱི་ཐོག་ནས་འདི་འདྲ་གསུངས་བཞག་དེར་སོང་ཙང་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་ཕྱི་ཟླ་བཅུ་པའི་གི་ངོ་རྒོལ་ལས་འགུལ་འདི་འགོ་འཛུགས་སྟངས་སྐོར་ལ་ཡ Robert Barnett ཁོ་རང་ག་རེ་གསུངས་འདུག་ལོ།
གནད་དོན་དཔྱད་ཞིབ་པ Robert Barnett ཁོ་རང་ག་རེ་གསུངས་ཡོད་རེད་ཟེར་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ཟླ་བ་བཅུ་པའི་ཚེས་གཅིག་ཉིན་གྱི་རྔམ་སྟོན་ཁྲོམ་སྐོར་ཆ་མཚོན་པ་ཡིན་ན་ངོ་རྒོལ་འདི་ནི་གཙོ་བོ་དགེ་འདུན་པ་དྲུག་ཅུ་ལྷག་གིས་ཨ་ནི་བར་སྐོར་ནང་ཞི་བའི་རྔམ་སྟོན་ཁྲོམ་སྐོར་གནང་རྗེས་འགོ་བཙུགས་ཡོད་རེད་ཟེར་ད་དོན་རྐྱེན་དེ་དངོས་སུ་ཨ་ནི་མིག་གིས་མཐོང་མཁན་གྱི་ཨ་ནུབ་ཕྱོགས་རྒྱལ་ཁབ་ཀྱི་ཨ་ནི་དཔང་མི་ཞིག་གིས་བཤད་པ་ལྟར་བྱས་པ་ཡིན་ན་རྒྱ་ནག་གཞུང་ཉེན་རྟོག་མི་སྣས་དགེ་འདུན་པ་ཚོ་བཀག་བྱས་འཛིན་བཟུང་བྱས་པའི་སྐབས་ལ་ཨ་ནི་དགེ་འདུན་པར་ཉེས་རྡུང་བཏང་ཡོད་པ་དེ་ཤུགས་ཆེ་དྲགས་ནས་ལུས་པོ་ཡོངས་རྫོགས་ཁྲག་ཚོས་བསྡད་པ་དེ་འདྲ་དེ་ནང་བཞིན་ཨ་རིའི་ཡུལ་སྐོར་སྤྲོ་འཆམ་པ་ཞིག་གིས་ཨ་ནི་དེ་དུས་ཉེན་རྟོག་མི་སྣས་དགེ་འདུན་པར་ཉེས་རྡུང་བཏང་བ་དེ་འདྲ་པར་བརྒྱབ་བྱས་དེ་བྱས་པའི་སྐབས་དུས་རྒྱ་ནག་གཞུང་གིས་དུས་ཡུན་ཐུང་ཐུང་གཅིག་ནང་ལ་པར་རྒྱག་མཁན་བཀག་ཉར་བྱས་པ་དེ་འདྲ་བྱུང་ཡོད་རེད་ཅེས་དེ་གསུངས།
རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་འདིའི་བྱུང་རིམ་དེ་གཅིག་ཉི་མའི་གུང་ཡོང་མཁན་སོང་ཙང་བོད་མི་ཚོས་ཀྱི་ཞི་བའི་རྔམ་སྟོན་ཁྲོམ་སྐོར་ལས་འགུལ་བྱེད་པའི་སྐབས་ལ་ཡ་རྒྱ་ནག་གི་ཉེན་རྟོག་པས་ཉེས་རྡུང་བཏང་བའི་གནས་ཚུལ་འདི་བོད་མི་ཚོས་མཐོང་བའི་སྐབས་ལ་ཡ་བོད་ཀྱི་རྒྱལ་ས་ལྷ་སའི་ནང་ཡོད་པའི་བོད་མི་ཚོས་ཀྱི་འདི་ཐོག་ལ་ཡ་ཁོ་རང་ཚོའི་གི་ཚོར་སྣང་དང་ཁོ་ཚོའི་ངོ་ནས་ལས་འགུལ་རེ་གཅིག་ག་རེ་སྤེལ་འདུག་ལོ། དཔེར་ན་གནད་དོན་དཔྱད་ཞིབ་པ Robert Barnett ཁོ་རང་གསུངས་ཡས་ལྟར་བྱས་པ་ཡིན་ན་ཉེན་རྟོག་ཁང་པའི་ནང་ལ་བཅུག་པའི་གྲྭ་པ་ཚོ་གློད་བཀྲོལ་གཏོང་དགོས་སོ་ཅེས་བྱས་ཨ་ནི་བོད་པ་མང་པོ་ཞིག་འཛོམས་བྱས་སྐད་བརྒྱབ་པའི་གནས་ཚུལ།

རྗེས་ལ་འཛིན་བཟུང་བྱས་བྱས་དེ་འདྲ་བྱས་བཞག་ཟེར་ཁོང་ཚོའི་ནང་ནས་མི་མང་པོ་ཞིག་སྐབས་དེ་དུས་རྒྱབ་པའི་པར་དང་བརྙན་པར་ནས་ངོ་རྟགས་བཅད་བྱས་དེ་འདྲ་བྱས་བཞག་ཟེར་དེ་འདྲ་གསུངས་བཞག་དང།
དེ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་མཚམས་འཇོག་ཞུས་པ་དང་ལེ་ཚན་རྗེས་མའི་ནང་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་སྤྱི་ཟླ་གསུམ་པའི་ཚེས་ལྔ་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ནང་བྱུང་བའི་རྔམ་སྟོན་ཁྲོམ་སྐོར་དང་འབྲེལ་བའི་གནས་ཚུལ་སྐོར་གླེང་མོལ་ཞུ་རྒྱུ་ཡིན་པས་ལྷན་རྒྱས་རྣམས་ནས་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ཞུས་པ་དང་ཆབས་ཅིག་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་རྒྱལ་བརྗོད་པའི་ལེ་ཚན་དེ་གསན་གནང་བར་ཐུགས་རྗེ་ཆེ་བཞུགས་གདན་འཇགས་དགོས།